བོད་ཀྱི་ཐ་སྙད་ངོ་སྤྲོད་ཀྱི་ལེ་ཚན་གསན་གཟིགས་གནང་མཁན་ལྷན་རྒྱས་ལྷག་དཀར་བཟང། ལྷན་རྒྱས་བོད་ཀྱི་ལོ་སར་ལ་སྤྲོ་པོ་བྱུང་ཡོད་ཤག་རེད། ད་རེས་ཐ་སྙད་ངོ་སྤྲོད་སྙན་སྒྲོན་ཞུ་ཡག་གི་ལེ་ཚན་ནང་ལོགས་ལ་ཡག་ངས་རྣམ་པ་ལྷན་རྒྱས་ཚོ་ལ་ཡག་དུས་རྒྱུན་ང་རང་ཚོས་ལས་ཁུངས་དང་འཛིན་གྲྭའི་ནང་ལ་ཡག་ཨ་ནི་བེད་སྤྱོད་བྱེད་ཡག་གི་ཅ་ལག་དང་འཕྲུལ་ཆས་ཁག་ཅིག་ངོ་སྤྲོད་ཞུ་ཡག་ཡིན། བྱས་ཙང་དེ་རིང་ལྷན་རྒྱས་ང་དང་མཉམ་དུ་ངའི་ལས་ཁུངས་ལ་ཡག་ཅ་ལག་དེ་ཚོ་ཅིག་གཟིགས་ག་ཕེབས་རོགས་གནང་ཞུ་ཡག་ཡིན།

ཨ་ནི། བོད་སྐད་ཐོག་ནས། སྨྱུག་སྣོད། སྨྱུ་གུ་དང་ཞྭ་སྨྱུག་ལ་སོགས་པ་ད་ག་ནང་བཞིན་ཡིག་ཆའི་ཙག་ཙིག་རིགས་བླུགས་ས་གི་ཨ་ནི། སྣོད་དེ་ལ་ཡང་ང་ཚོ་གིས་སྨྱུག་སྣོད་ཞུ་གི་རེད་ཞུ་ཡ་ཡིན། ཅ་ལག་གཉིས་པ་འདི་ཡིན་ན་ང་ཚོ་གིས་ཨ་ནི། ཨིན་ཇིའི་ཐོག་ནས་ཡང་ང་ཚོ་གིས punch ཡང་ཞུ་གི་རེད་ད་ག་ནང་བཞིན puncher། ཚིག་གཉིས་བེད་སྤྱོད་གཏང་དགོས་རེད་ཞུ་ཡ་ཡིན། བོད་སྐད་ཐོག་ནས་ཡ་འབིག་ཆས། ཞུ་གི་རེད་ལ་ཡ་ཡིག་ཚང་འབིགས་བྱེད་ཀྱི་ཨ་ནི་ཡོ་བྱད་དེ་ལ་ཡང་ང་ཚོ་གིས་འབིགས་ཆས་ཞུ་གི་རེད་ཞུ་ཡ་ཡིན།

ང་ཚོ་བོད་སྐད་ཐོག་ནས་ཡ་དེ་ལ་ཡ་པར་སྐྲུན་འཕྲུལ་འཁོར་ཞུ་གི་རེད་ཞུ་ཡ་ཡིན། ང་རང་ཚོ་གི computer དང་ད་ག་ནང་བཞིན་ལག་ཐོག་ཁ་པར་རེད་ཨ་ནི tablet ལ་སོགས་པ་ནང་དུ་ཡོད་པའི་གི་ཨ་ནི་ཡིག་ཆ་ཨ་ནི་ང་ཚོ་མཉེན་ཤུས་མཉེན་ཤུས་ནང་རེད་མཉེན་ཤུས་ཀྱི་རྣམ་པའི་ཐོག་ལ་ཡོད་པའི་ཡིག་ཆ་དེ་དག་ཚང་མ་ཨ་ནི་ང་ཚོ་སྲ་ཤུས་ཀྱི་ངོ་བོའི་ཐོག་ནས་མ་ང་ཚོ་ན hard copy ཞུ་གི་རེད་ཤོག་ཐོག་ལ་ཡ་པར་སྐྲུན་བྱེད་ཡ་གི་ཨ་ནི་ཆེད་དུ་བཟོས་པའི་ཨ་ནི་འཕྲུལ་ཆས་དེ་རིགས་ལ་ཡ་ང་ཚོ་གི་པར་སྐྲུན་འཕྲུལ་འཁོར་ཞུ་གི་རེད་ཞུ་ཡ་ཡིན།

ལགས་སོ། དེ་ནས་ང་ཚོ་དེ་རིང་གི་ཐ་སྙད་ཁག་དགུ་པ་དེ་ཡིན་པས་ན་ང་འདིའི་སྐོར་ལ་ཞུ་དགོས་བསམ་སོང། དེ་ཡིན་པས་ན་ང་ཚོས་དབྱིན་སྐད་ཐོག་ནས་ཞུ་བས་ན་དེ་ལ་ཡང་ང་ཚོ་གིས drawer ཞུ་གི་རེད། དབྱིན་སྐད་ཐོག་ནས drawer ཟེར་དེ་ལ་ཡང་བོད་སྐད་ཀྱི་ཨ་ནི་ཚིག་དེ་ཡིན་ན་ང་ཚོ་གིས་ཤུར་ཅོག། དེ་མེད་ན་འཐེན་གཞོང། གང་ཡིན་ཟེར་ན། ང་རང་ཚོ་གི་ད་ལས་ཁུངས་དང་ནང་ལ་སོགས་པ་ད་ག་ནང་བཞིན་དེ་འདྲ་གི་འཛིན་ཁང་དེ་འདྲ་ལ་ཡང་ཡོད་དུས་ཅོག་ཙེ་དང་མཉམ་དུ་མང་ཆེ་བ་མཉམ་དུ་བསྒྲིགས་ནས་ཡོད་པའི་ཨ་ནི་ང་ཚོ་གི་ཨ་ནི་ཕར་འབུད་རྒྱག་རྒྱག་མཁན་བྱས་ཚུར་འཐེན་ཐུབ་པ་ཡིན་རྒྱུ་དེ་འདྲ་གི་རིགས་ཨ་ནི་ཅ་ལག་བླུགས་ས་གི་དེ་འདྲ་གི་གཞོང་དེ་ལ་ཡང་ང་ཚོ་གི་ཤུར་ཅོག་དེ་མེད་ན་འཐེན་གཞོང་ཞུ་གི་རེད་ཞུ་ཡ་ཡིན།

ལགས་སོ་ལྷན་རྒྱས་ཐེངས་འདིའི་ཐ་སྙད་ངོ་སྤྲོད་ཀྱི་ལེ་ཚན་སྙན་སྒྲོན་ཞུས་ཟིན་པ་ཡིན་རྣམ་པ་ཚོས་ནམ་ཞར་རྒྱུན་དུ་བོད་སྐད་གཙང་མ་སྐྱོན་ཡག་ལ་ཡག་འབད་བརྩོན་གང་ཐུབ་ཐུབ་གནང་རོགས་གནང་ཞུ་ཡག་དང། ད་བར་འདི་ག་ཤེས་རིག་ལས་ཁུངས་ནས་གཏན་འབེབས་གནང་ཟིན་པའི་ཐ་སྙད་རྣམས་ང་ཚོའི་དྲ་ཚིགས་ཀྱི་ཁ་བྱང www dot tib terminology dot net དང་བཀོལ་སྤྱོད་མཉེན་ཆས་ཀྱི་ཁ་བྱང Tib Term ཞེས་པ་གཉིས་ཀྱི་ནང་དུ་རིམ་པས་འཇོག་བཞིན་ཡོད་པས་རྣམ་པ་ཚོས་དྲ་ཚིགས་དེ་འཚོལ་བཤེར་དང་མཉེན་ཆས་དེ་ཕབ་ལེན་གནང་སྟེ་གཟིགས་རོགས་གནང་ཞུ་ཡག་ཡིན། ལེ་ཚན་འདི་རྒྱ་ཁྱབ་འགྲོ་བའི་ཆེད་དུ་སྐུ་ཉིད་ནས་གཟིགས་གྲུབ་པའི་རྗེས་ལ་ཡང་རང་གི་བཟའ་མི་བུ་ཕྲུག་དང་གཉེན་གཉེན་ཚན། གྲོགས་པོ་གྲོགས་མོ་སོགས་ལ་ཡང་བརྒྱུད་སྐུར་གང་མང་མང་གནང་རོགས་གནང། ལགས་སོ་ལྷན་རྒྱས་ཐུགས་རྗེ་ཆེ་ང་རང་ཚོ་རྗེས་མའི་ལེ་ཚན་ལ་ཡང་བསྐྱར་མཇལ་ཡོང།